འོ་ཡ། འོ་ན་མཚོག་མེད་དད་རྟོགས་ལས་གོང་ཅི་བྱེད་ན། ད་མཚོག་མེད་པ་ལྔ་བོ་དད་རྟོགས་ལས། ལས་གོང་ནི་ནག་མོ་སྐྱེ་བ་རེད་ནི་ཉེས་པ་སྐྱེ་བ་རེད་ཟེར་ལགས་ན། དགེ་འདུན་གཉིས་སུ་དབྱེ་བར་བྱ་བའི་ཕྱིར་འཛིན་སྨྲ་བ་དེ་ནི་མཚོག་མེད་པ་ནག་གི་ནང་ན་ཁ་ན་མ་ཐོ་བ་རབ་ཏུ་ཆེ་བ་འདས་ཏེ།

ཨ་ནི་དགེ་འདུན་བྱེ་བ་སླར་མ་དུམ་གྱི་བར་དུ་ངེས་པ་ལ་འཇུག་པ་དང་འབྲས་བུ་ཐོབ་པ་དང། འདོད་ཆགས་དང་བྲལ་བ་དང་ཟག་པ་ཟད་པར་བྱ་བ་རྣམས་ལ་གེགས་སུ་འགྱུར་ཞེས་ཟེར་ནས། འོ་ད་དེ། དགེ་འདུན་པ་ཕྱོགས་གཉིས་སུ་བྱེ་ནས་དེ་དེ་དག་ཚུར་སླར་མ་དུམ་གྱི་བར་དེ་ལ་ཨ་ནི་ངེས་པར་འཇུག་པ། ངེས་པར་འཇུག་པ་ཟེར་ཏེ། གཙོ་བོ་ཕ་གི། ཚོགས་ལམ་དང་སྦྱོར་ལམ་ལ་སོགས་པ་དེ་འདྲའི་གི་ལམ་ལ་ཡང་ངེས་པར་འཇུག་པ་དང། ཨ་ནི་འབྲས་བུ་ཐོབ་པ་དང་འདོད་ཆགས་དང་བྲལ་བ་དང་ཟེར་ད་འབྲས་བུ་ཐོབ་པ་ཟེར་ཡ་དེ་དགེ་སྦྱོང་ཚུལ་གྱི་འབྲས་བུ་གསར་དུ་ཐོབ་པ། ཨ་ནི་འདོད་ཆགས་དང་བྲལ་བ་ཟེར་ཡ་དེ་ད་འདོད་ཆགས་དང་བྲལ་བའི་ཨ་ནི་ཕྱིར་མི་འོང་གི་འབྲས་བུ། ཐོབ་ཡ་དང་ཨ་ནི་ཟག་པ་ཟད་པའི་དགྲ་བཅོམ་པའི་འབྲས་བུ་ཐོབ་པ་རྣམས་ལ་གེགས་སུ་འགྱུར་ཞེས། དེ་བཞིན་ཨ་ནི་བསམ་གཏན་དང་ཀློག་པ་དང་ཁ་ཏོན་དང་སེམས་པའི་ལས་རྣམས་ཀྱང་མི་འཇུག་པས་ཟེར་ད་བསམ་གཏན།

ད་གཅིག་མངོན་མཐོ་དང་ཐར་པ་དང་ཐམས་ཅད་མཁྱེན་པ་ལ་སོགས་པ་དེ་འདྲའི་གི་མཐོ་རིས་དང་བྱང་གྲོལ་གྱི་ལམ་ལམ་ལ་ཨ་ནི་བར་དུ་གཅོད་པར་བྱེད་ཀྱི་རེད། ད་དེ་འདྲའི་གི་འབྲས་བུ་ཐོབ་པ་ལ་བར་དུ་གཅོད་པའི་ཕྱིར་དང། ལྷ་དང་བཅས་པའི་འཇིག་རྟེན་འཁྲུགས་ཤིང་ཡིད་མི་བདེ་བ་དང་རང་དབང་མེད་པ་དང་དྲན་པ་ཉམས་པར་བྱེད་པའི་ཕྱིར་དང། ད་མི་མ་ཟད་ལྷ་དང་བཅས་པའི་དེ་ནི་འཇིག་རྟེན། ད་དེ་འདྲའི་གི་འཇིག་རྟེན་པ་དེ་འདྲ་ད་ཕན་ཚུན་ནང་ཕན་ཚུན་ལ་འཁྲུག་པ་དང་དེ་ནས་སེམས།

མནའ་མེད་དང་བར་སྐག་དང་མངོན་པའི་འབྲས་བུ། སྣང་མུ་རྒྱ་ཆེ་བའི་དབང་དུ་མཛད་ནས། ཚོགས་མེད་པའི་ནང་ན་རྒྱས་འདེབས་ཀྱི་དབྱེན་སྐྱེ་བ་དང་ཟེར། བྱས་ཙང་ད་དེ་མནའ་མེད་ལ་བར་སྐག་དང་མངོན་པའི་ཟེར། བུ་གའི་རྒྱས་འདེབས་ཀྱི་དབྱེན་ཞེས་པའི་རྫུན་ཐིག་གི་སྣང་མུ་དེ། དམྱལ་བ་མནའ་མེད་ལ་དེ་འདྲའི་གཟུགས་ནི་བར་སྐག་དང་འབྲས་བུ་སྣང་བར་མངོན་པ་ཡིན་ཙང་འབྲས་བུ་སྣང་མུ་གི་ཆ་ནས། ཨ་ནི་དགེ་འདུན་གྱི་དབྱེན་བྱེད་པའི་རྫུན་དེ་ཨ་ནི་ཉེས་པ་ལྕི་བ་རེད། དེ་ཡིན་ཙང་འབྲས་བུ་རྣམ་སྨིན་རྒྱ་ཆེ་བའི་དབང་དུ་མཛད་ནས་ཟེར་ནས་དེ་འབྲས་བུ་རྣམ་སྨིན་ལྕི་བའི་དབང་དུ་མཛད་ནས་མཚམས་མེད་པའི་ནང་ནས་དགེ་འདུན་གྱི་དབྱེན་ལྕི་བ་དང་ཟེར་ལབ་ཀྱི་ད་དེ་དགེ་འདུན་གྱི་དབྱེན་བྱེད་པའི་རྫུན་དེ་ཉེས་པ་ལྕི་ཟེར་ནས་གསུང་ཡ་དེ། ད་ལྟ་མཚམས་མེད་པ་ལྔ་གི་ནང་ལོགས་ལ་ཨ་ནི་འབྲས་བུ་རྣམ་སྨིན་གི

དེའི་འབྲས་བུ་ལ། སྐྱེ་བོ་ཕལ་ཆེ་བ་འཆི་བའི་དབང་དུ་བྱས་ནས། ཨ་ནི། ད་ལྟ་དེ་ག་རེ་ཟེར། ཡིད། ཡིད་ཀྱི་ཉེས་པ་དེ། ལྕི་བ་རེད་ཟེར་ནས་གསུངས་པ་རེད། ད་དེ། དེ་འདྲའི་གི་དབང་དུ་བྱས་ནས། ཉེས་པ་ལྕི་བ་དེ། ལྕི་བའི་དབང་དུ་མཛད་ནས། སྒོ་གསུམ་གྱི་ལས་གསུམ་ལས། ཡིད་ཀྱི་ལས་ལྕི་བ་དང་ཟེར་དེ་ཡང། ད་ད་ལྟ་དེ་ག་རེ་ཟེར། དེ་འདྲའི་གི། ཡིད་ཀྱི་ལས།

ལས་མི་དགེ་བ་མར་དང་ལས་དགེ་བ་རྣམས་ཀྱི་འབྲས་བུ་གང་ཆེ་ཞེ་ན། ཨ་ནི་འཇིག་རྟེན་པ་ཡི། དགེ་བ་ལ་ན་སྲིད་པའི་རྩེ་མོའི་གི་སེམས་པ་དགེ་བ་འབྲས་བུ། དགེ་བ། དགེ་བ། འབྲས་བུ་རབ་ཏུ་ཆེ་བ་དེ་དེ། འཇིག་རྟེན་པ་ཡི་དགེ་བ་ལ་སྲིད་རྩེའི་སེམས་པ་འབྲས་རབ་ཆེ། འོ་དེ་ཡིན་ཙང་འཇིག་རྟེན་པའི་གི་དགེ་བ་ལ་ད་སྲིད་རྩེའི་སྲིད་རྩེའི་གི་སེམས་པ་དགེ་བ་དེ

ཀྱི་འབྲས་བུའི་དབང་དུ་བྱས་ནས་དེ་སྐད་བཤད་ཀྱི། འཇིག་རྟེན་པ་ཡི་དགེ་བ་ལ་སྲིད་རྩེའི་སེམས་པ་འབྲས་རབ་ཆེ་ཟེར་ནས་དེ་འབྲས་བུ་རབ་ཏུ་ཆེ་ཟེར་ཡ་དེ། འཇིག་རྟེན་པའི་དགེ་བའི་དབང་དུ་བྱས་པ་རེད། དེའི་དབང་དུ་བྱས་ནས་བཤད་ཀྱི། བྲལ་འབྲས་བུའི་དབང་དུ་བྱས་པ་ཡིན་ན་འཇིག་རྟེན་ལས་འདས་པ་ལ་ནི། རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་བྲལ་བའི་འབྲས་བུ་ཆེ་སྟེ། ད་འཇིག་རྟེན་ལས་འདས་པའི་ད་གཙོ་བོ་ཟག་མེད་དབང་དུ་བྱས་པ་ཡིན་ན། རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་དེ།

མཚམས་མེད་པ་ཁོ་ནའི་གི་འབྲས་བུ་ཕ་གི་རྣམ་སྨིན་གྱི་འབྲས་བུ་དམྱལ་བ་དག་ཏུ་སྐྱེ་བ་དེ་གདོན་མི་ཟ་བར་འགྱུར་བ་འོ་དེ་འདྲ་ཞིག་རེད་པས་ཡང་ན་ཡང་དེ་དེ་ལས་གཞན་པའི་ད་གཞན་ལས་གཞན་དག་གིས་ཀྱང་སྐྱེ་བར་འགྱུར་གྱི་རེད་ཟེར་ནས་དྲི་བ་དེ་དྲིས་ཡོང་དེ་ལ། མཚམས་མེད་པ་དང་ཆ་འདྲ་བ་རྣམས་ཀྱིས་ཀྱང་གདོན་མི་ཟ་བར་སྐྱེ་བར་འགྱུར་རོ་ཟེར་འོ་དེ་རེད་ད་མཚམས་མེད་ལྔ་ཡིན་ར་བ། དེ་དག་དང་ཆ་འདྲ་བ་ཟེར་ན་ཆ་འདྲ་བ་ཟེར་ན་དེ་དང་ཉེ་བ་ཟེར་གྱི། དེ་ཚོ་མཚམས་མེད་ལྔ་དང་ཉེ་བའི་གི་ལས། འོ་ན་མཚམས་མེད་པ་ལྔ་དང་ཆ་འདྲ་བའི་གི་ལས་རྣམས་ཀྱིས་ཀྱང་ཨ་ནི་གདོན་མི་ཟ་བར་ད་དེ་མཚམས་མེད་པ་ཨ་ནི་ཕ་གི། རྣམ་སྨིན་དམྱལ་བ་ལ་སྐྱེ་བ་དེ་ཡོང་གི་རེད། སྐྱེ་བར་འགྱུར་རོ། དེ་དག་ཀྱང་གང་ཞེ་ན། འོ་ན་མཚམས་མེད་པ་དེ་དག་དང་ཆ་འདྲ་བ་ཟེར་ན། ཡང་ན་དེ་དང་ཉེ་བའི་གི་དེ་ནི་ལས་དེ་དག་ག་རེ་རེད་ཟེར་ལ། དེ་དག་ཀྱང་གང་ཞེ་ན། ཨ་ནི་མ་ཡང་ཡིན་ལ་དགྲ་བཅོམ་མ།

ཞེས་བྱ་ལ། འོ་ད་དེ་འདྲ་ཡིན་ཙང་ཕ་བསད་པ་མ་བསད་པ་དགྲ་བཅོམ་པ་བསད་པ་དེ་བཞིན་གཤེགས་པའི་སྐུ་ལ་ངན་སེམས་ཀྱིས། དེ་དགེ་འདུན་གྱི་དབྱེན་བྱེད་པའི་དེ་ནི་མཚམས་མེད་པ་དེ་དག་དང་ཉེ་བ་ཆ་འདྲ་བའི་ཆ་ནས་ནི་མཚམས་མེད་པ་དེ་དག་དང་ཉེ་བ། འོ་ད་དེ་ལབ་པ་རེད། འོ་དེ་རེད་དེ་ཡིན་ཙང་མ་དགྲ་བཅོམ་མ་སུན་བྱེད་དང་བྱང་ཆུབ་སེམས་དཔའ་ངེས་གནས་དང་སློབ་པ་བསད་དང་དགེ་འདུན་གྱི་འདུ་བའི་སྒོ་ནས་འཕྲོག་པ་དག།

འདོད་པའི་སྒོ་འཕྲོག་པའང་ཟེར་ཏེ་ད་ལྷོ་བའི་ཡེ་ཤེས་ཀྱི་སེམས་ན་ན་མ་ལ་འདོད་པ་འཕྲོག་པ་ལ་འདས་ད་ན་མ་སྲིད་དུ་ནོངས་ཀྱི་ང་ཚོ་འཇིག་རྟེན་དང་བུ་གའི་རྒྱུན་ཕྱོགས་སུ་བུ་གའི་དེ་འདྲའི་གི་པའི་ད་གར་སུས་ཀྱི་རེད་དེ་འདྲའི་གི་དགེ་འདུན་གི་ཨ་ནི་འདོད་པའི་སྒོ་འཕྲོག་པ་དེ་ལ་དེ་ལ

རྣམ་པར་སྨིན་པ་འབྱེད་མེད་ཅེས་ད་ཐིག་གི་རྣམ་མ་དེ་ལ་དམྱལ་བ་ལ་ཤེས་པ་དེ་འཇུག་གི་རེད། ཡིན་ན་ཡང་ཡན་ཆོད་ཚོགས་མེད་པ་དང་ཆེ་བ་མེད་པ་འབྱེད་པའི་ཕྱིར། འོ་དེ་ཡིན་ན་ཡང་ཚོགས་མེད་ཚོགས་མེད་དང་ཆེ་བ་མེད་པ་འབྱེད་པའི་ཕྱིར། བག་མེད་པ་ཁོ་ན་ནི་མ་ཡིན་ནོ་ཟེར་ལགས་ཀྱི་དེ་ལ་ད་ད་ལྟ་ཚོགས་མེད་ཀྱི་ལས་ཀྱི་རྣམ་མ་དེ་ངེས་པར་དུ་ལས་གཞན་དང་ཤེས་བ་གཞན་གྱི་བ་ཚོགས་མེད་པ་འདྲེས་པ། དམྱལ་བ་ལ་བ་ཤས་ནས་སྣང་བ་མ་གོ་བ་རེད། ཡིན་ན་ཡང་ཚོགས་མེད་དད་རྟོག་དང་ཉེ་བ་ཉེ་བའི་གི་ལས་དད་རྟོག་གི་འབྲས་བུ་སྣང་མ་གོ་གི་དམྱལ་བ་ལ་ཤེས་བ་ལ་ངེས་པ་དང་ལས་གཞན་དུ་ཤེས་བ་གཞན་གི་བ་ཚོགས་མེད་པའོ་དེ་འདྲའི་གོ་གི་མ་རེད་དེ་མི་གོ་བ་དེ་ལས་གཞན་དུ་ཤེས་བ་གཞན་གི་བུ་གི

ད། མཚམས་མེད་པ་ལྔ་ཡི་ལས་དེ་གའི་རྣམ་སྨིན་དང། མཚམས་མེད་ལྔ་ཡི་གི་ལས་གཉིས། པའི་ལས་གཉིས་ཀྱི་བར་དེ་ད་སྐྱེ་བ་གཞན་དུ་ལས་བྱེད་ཀྱི་བར་དུ་སྐྱེ་བ་བར་མེད་པ་ནང་བཞིན་གི། ཉེ་བ་ལྔ་ཡི་ལས་དེ་ཡང་རང་གི་རྣམ་སྨིན་དེ་དང་སྐྱེ་བ་གཞན་དུ་ལས་བྱེད་ཀྱི་བ་མེད་པ་ཞིག་རེད། དེའི་ཁྱད་པར་མེད་པ་ཞིག་རེད་དེ། ཡིན་ན་ཡང། དེའི་དང་རྣམ་སྨིན་ཆེ་ཆུང་གི་མི་འདྲ་བའི་གི་ཐོག་ནས་མཚམས་མེད། མཚམས་མེད་པ་ལྔ་དང་ཁོ་གཉིས་དང་ཉེ་བ། ཉེ་བའི་ཉེ་བའི་གི་ལས་ལྔ་བོ་དེ་ལ་ཁྱད་པར་ཡོད་ཡིན་ཙང་ཨ་ནི་ཁོ་དང། མཚམས་མེད་པ་དང་ཆ་འདྲ་བ་ཟེར་ནས་ལབ་པ་རེད་ད་མཚམས་མེད་ལྔ་དང། གཅིག་པ་ཆགས་ཀྱི་མ་རེད་ཁྱད་པར་ཡོད་རེད་དེ་ཡིན་ན་ཡང་ད་དེ་དང་ཉེ་བ་ཆ་འདྲ་བ་ཟེར་གི་ཡ་དེ། འོ་ད་ཁོ་གཉིས་ག་རེ་ཟེར་གི་རེད་ཉེ་བ་ཆ་འདྲ་བ་ཙམ་ཞིག་རེད་མ་གཏོགས།

དགེ་སྦྱོང་ཚུལ་གྱི་འབྲས་བུ་ད་འབྲས་བུ་ཐོབ་པ་ལ་གེགས་བྱེད་པའི་ཨ་ནི་རྣམ་སྨིན་དང་བཅས་པའི་ལས་གསུམ་ཟེར་གྱི་ད་དེའི་ལས་གསུམ་པོ་དེ་ག་རེ་རེད་ཟེར་ན་དཔེར་ན་ཡུལ་འདོར་བར་བྱེད་པ་ན་བུ་ལོན་ལྡང་བ་ལྟར། སྦྱོར་ལམ་བཟོད་པ་ཐོབ་པ་དང་འཕགས་པ་ཕྱིར་མི་འོང་ཐོབ་པ་དང་དགྲ་བཅོམ་པའི་འབྲས་བུ་ཐོབ་པ་རྣམས་ལ་ནི་རིམ་པ་ལྟར་ངན་སོང་དང་མཐོང་ཆོས་ལ་མྱོང་བ་མ་གཏོགས་པའི་འདོད་པ་དང་ཁམས་གོང་དུ་ངེས་པར་སྐྱེ་བའི་ལས་རྣམ་པ་གསུམ་གེགས་ཤིན་ཏུ་བྱེད་དེ་ཟེར་བ་ལྟ་དེ་རེད། ད།